དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཟླ་བ་འདིའི་ཚེས་ཉི་ཤུ་རྩ་བཞི་ཉིན་རྡ་ས་ས་གནས་འགོ་འཛིན་ལས་ཁུངས་ཀྱི་མི་དམངས་ཚོགས་ཁང་ཕུན་ཚོགས་ཁང་སར་དབུ་འབྱེད་གནང་སོང། དབུ་འབྱེད་མཛད་སྒོའི་སྐུ་མགྲོན་གཙོ་བོར་སྲིད་སྐྱོང་མཆོག་གིས་དབུས་ནང་སྲིད་དྲུང་ཆེ་ཤོ་ཟུར་ཚེ་དབང་སྒྲོལ་མ་ལགས་ནང་སྲིད་དྲུང་འཕར་རྣམ་གཉིས་དེ་ག་ནང་བཞིན་ས་གནས་འཐུས་ཚོགས་དང་རང་ཚོགས་ཀྱི་འཐུས་མི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་སྐུ་ཚབ་དང་མི་མང་བཅས་ཕེབས་ཡོད་པ་རེད། མཛད་སྒོའི་སྐབས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བཀའ་ཤག་སྐབས་གོང་མའི་འཆར་གཞི་ལྟར་གཞིས་ཆགས་ཁག་སོ་སོའི་ནང་ཚོང་ལས་གཉེར་ཐུབ་པའི་ཁོར་ཡུག་ཅིག་ཡོད་ན་ས་གནས་རང་གི་ཁེ་ཕན་ལ་དམིགས་ཏེ་མགྲོན་ཁང་སོགས་འཛུགས་སྐྲུན་བྱེད་རྒྱུའི་འཆར་གཞི་ཡོད་པ་ལྟར་ད་ལྟའི་ཚོགས་ཁང་འདི་ཡང་དེའི་ལས་འཆར་གྱི་ཆ་ཤས་ཤིག་ཡིན་པ་དང་དེ་བཞིན་ད་ལྟའི་བཀའ་ཤག་གི་ངོས་ནས་ཀྱང་ལས་གཞི་དེའི་རྒྱུན་མཐུད་རྒྱུ་ཡིན་པ་གསུངས་གནང་སོང། བཀའ་ཤག་སྐབས་སྔས་མའི་གི་སྲིད་ཇུས་བཟུང་བཞག་པའི་ནང་ལོགས་ནས་གཅིག་དེ་ད་ལྟ་གཞིས་ཀ་སོ་སོ་སོའི་ནང་ལོགས་ལ་ཨ་ནི་གཅིག་ག་སུ་རེད་ད་ཚོང་ལས་གཉེར་ཡག་གི་གནས་སྟངས་དང་ཁོར་ཡུག་ཅིག་ཡོད་པ་ཡིན་ན་ཨ་ནི་གཞིས་ཀ་དེ་སོ་སོ་སོའི་ནང་ལ་ཡང་ས་གནས་འགོ་འཛིན་ལས་ཁུངས་ཚོས་མ་འོངས་པ་སོ་སོའི་འགྲོ་སོང་བཏང་ཡག་གི་ཆེད་དུ་ཨ་ནི་ཚོང་ལས་གཉེར་ས་དང། དེ་འབྲེལ་གྱི་མཐུན་རྐྱེན་སྦྱར་ཐུབ་ཡག་མགྲོན་ཁང་ལ་སོགས་པའི་གི་མཐུན་རྐྱེན་སྦྱར་ཡག་གི་འབད་བརྩོན་ཅིག་སྔས་མ་ནས་གནང་ཞུ་གནང་མུས་རེད་ཤག་དེ་ཡིན་དུས་དེའི་གནང་མུས་ཀྱི་འཆར་གཞིའི་འོག་ནས་ད་ལྟ་ཁང་པ་དེ་རྒྱབ་ཐུབ་ཡག་གི་གནས་སྟངས་དེ་འདུག་སེ་ཆགས་བསྡད་ཡོད་རེད་འདི་ད་ལྟ་བཀའ་ཤག་སྐབས་བཅུ་དྲུག་པའི་གིས་རྒྱུན་འཛིན་བྱེད་ཡག་གི་བསམ་བློ་ཞིག་ཡོད་དེ་གཞིས་ཆགས་གཞན་པ་ཡིན་པ་ཡིན་ནའི་ཡང་ཁང་པ་རྒྱབ་ཨ་ནི། ཚོང་ལས་གཉེར་ས་མེད་པ་དང་ཡོང་འབབ་ཡོང་ས་མེད་པའི་ཁང་པ་ཆེན་པོ་ཞིག་རྒྱབ་བཞག་པའི་ཕན་ཐོགས་ཡ་ཞིག་གང་ཡང་མི་འདུག་ཡིན་ནའི་ས་གནས་སོ་སོ་སོའི་གནས་བབ་དང་བསྟུན་ནས་ཚོང་ལས་གཉེར་ས་དང་ས་གནས་ཀྱི་ཡོང་འབབ་ལ་ཕན་ཐོགས་ཡ་གི་གནས་སྟངས་ཤིག་ཡོད་པ་ཡིན་ན་དེ་ཚོ་དྲངས་ཏེ་ང་ཚོ་མུ་མཐུད་ནས་ནང་སྲིད་ལས་ཁུངས་ནས་རོགས་བྱེད་ཡ་གི་བསམ་བློ་ཅིག་ད་ལྟ་ཡོད་ཡོད་པ་རེད་མ་འོངས་པ་ཡིན་ནའི། དེ་དེ་བཞིན་བྱས་འགྲོ་ཡ་རེད་ད་ལྟ་ས་ཆ་ཁ་ཤས་ཅིག་ལ་བཀའ་ཤག་སྐབས་སྔས་མའི་གིས་དེ་འདྲའི་མཐུན་རྐྱེན་སྦྱར་བ་དེ་འདྲ་བྱུང་ཤག་ད་ངས་ད་ལྟ་ས་ཆ་གཞིས་ཆགས་མང་པོ་ཅིག་བསྐོར་རྒྱབ་རེད་ཨ་རུ་ན་ཅལ་དང་ཧི་མ་ཅལ་མ་གཏོགས་ལྷག་མེད་ག་ལེ་ག་ལེ་དེ་འདྲའི་མཐུན་རྐྱེན་ཅིག་སྦྱར་བྱས་ཨ་ནི་དེའི་མགྲོན་ཁང་ཚོ་ཡག་པོ་ཕྱིན་པ་ཡིན་ན་མ་འོངས་པ་གཞིས་ལས་ཁང་གི་འགྲོ་སོང་དེ་གས་དེ་ང་ཚོ་དབུས་ནས་གཏོང་མི་དགོས་པ་བྱས་རྗེས་ས་གནས་རང་ནས་རང་ཁ་རང་གསོ་ཐུབ་པའི་གི་གནས་སྟངས་ཅིག་དེ་སྲིད་ཇུས་དེ་ཡག་པོ་ཞིག་འདུག་བསམ་བྱས་ཨ་ནི་བཀའ་ཤག་སྔས་མའི་གི་ལངས་ཕྱོགས་དེ་ལ་བསྔགས་བརྗོད་ཞུ་བ་དང་སྦྲགས་བྱས་ནས་མུ་མཐུད་ནས་མཇུག་སྐྱོང་བྱེད་བསམ་བློ་དེ་ཡོད། དེ་བཞིན་སྲིད་སྐྱོང་མཆོག་གིས་མུ་མཐུད་དེ་ས་གནས་ཁག་གི་མི་མང་གི་དགོས་མཁོ་ཡོངས་རྫོགས་བོད་མིའི་སྒྲིག་འཛུགས་ལ་ཞུས་ཏེ་རོགས་དངུལ་སྤྲོད་མཁན་ཚོས་རོགས་ཚོགས་ཀྱི་དམིགས་ཡུལ་དང་མཐུན་པ་ཇི་ཡོད་ས་གནས་ལ་བསྐྱོད་མི་དགོས་པར་སྒྲིག་འཛུགས་རང་བརྒྱུད་ནས་གནང་བདེའི་བརྒྱུད་ལམ་ཞིག་བཟོ་རྒྱུ་ཡིན་པ་འདི་ལྟར་གསུངས་གནང་སོང། ད་ལྟ་བར་དུ་རོགས་ཚོགས་ཚོ་གིས་ས་གནས་ནས་ཡར་གང་བཏང་བ་དེ་གཞིར་བཟུང་བྱས་ནས་ཁོ་རང་ཚོས་ཀྱི་ནི་ཅིག་ལས་གཞི་དེར་བདག་པོ་རྒྱག་ཡ་དང་མཐུན་རྐྱེན་སྦྱར་ཡོད་པ་ཚོ་རེད། ད་མ་འོངས་པ་ལ་ད་མི་མང་གི་དགོས་མཁོ་ཡོངས་རྫོགས་རྡ་རམ་ས་ལ་ཡར་སླེབས་ཚར་ཡོད་པ་སོང་ཙང་རོགས་ཚོགས་ཚོས་ས་གནས་ནས་འདི་ཞེ་དྲག་བྱེད་དགོས་ཡ་ཡོད་མ་རེད། ད་མི་རེ་ཟུང་རེ་ཟུང་དང་བྱེ་བྲག་བྱེ་བྲག་དེ་འདྲ་ཡོང་སྲིད་པ་རེད་དེ་དཔེ་བཀག་གི་ཡོད་མ་རེད་དེ་ཡིན་ནས་རོགས་ཚོགས་རང་ད་དགོས་མཁོ་ཚང་མ་རྡ་རམ་ས་ལ་ཡོང་དུས་ཙམ་པ་ད་འདི། ཁོ་ཁྲོམ་ར་ཟེར་ར་བྱས་བྱས supermarket ཟེར་ར་བྱས་དགོས་མཁོ་ཚང་མ་འདིར་སྤུངས། ཨ་ནི་རོགས་དངུལ་སྤྲད་མཁན་ཚོ་གི་སུ་སུའི་དམིགས་ཡུལ་དང་མཐུན་པ་ག་རེ་ག་རེ་ག་རེ་བྱ་གི་འདུག་དེ་གས་དེ། ཡང་བྱས་གདམ། ཨ་ནི་དེ་ནས་རོགས་ཚོགས་གཞན་པ་ཚོ་ལ་ག་རེ་བྱེད་དགོས་གི་འདུག་དེ། ཨ་ནི་དེ་ནས་ད་རོགས་དངུལ་མ་རག་པ། ལས་དོན་ངེས་ཅན་གི་བྱེད་དགོས་ཡ་དེ་གས་དེ་ཡོད་པ་ཡིན་ན་ཨ་ནི་བཀའ་ཤག་ནང་གི་དངུལ་ཐབས་ཤེས་གང་འདྲ་བྱེད་དགོས་གི་འདུག་འདུག་ཟེར་ནས། འཆར་གཞི་དང་ལྡན་པའི་ཐོག་ནས་བང་བསྒྲིགས་ནས་འགྲོ་ཐུབ་པ་འགྲོ་བཞིན་པ་ཡིན་ན་དེའི་ལམ་སྲོལ་དེ་ཡང་ས་གནས་ནས་ནི་ས་གནས་ལ་ཡར་རོགས་ཚོགས་ཀྱིས་དངོས་སུ་མར་ཕྱིན་ཡ་དང་དེའི་འཆར་གཞི་ཡ་དམ་ཡ་དང་དེ་ཚོའི་དཀའ་ལས་དེ་རྒྱག་མ་དགོས་པ་བྱས་ཏེ་དབུས་རང་ནས་འབྲེལ་བ་བྱས་ས་གནས་ཀྱི་ས་གནས་འགོ་འཛིན་རྣམ་པ་ཚོའི་རྩ་བ་ཉིད་ནས་དཔལ་འབྱོར་འདུ་འགོད་ལག་པ་འཆང་བ་མ་རེད་ཞུ་དགོས་མེད་དེ་ཁོ་དགོས་མཁོ་དང་གནས་སྟངས་དབང་གིས་བྱུང་བ་ཡིན་ན་ནི་ཡག་ཤོས་རེད་གལ་ཆེ་བ་དེ་དངུལ་གང་གི་ཆེད་དུ་རག་པ་དངུལ་གང་གི་ཆེད་དུ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བཀའ་འཁྲོལ་སྤྲད་ཟིན་པ་དེ་ཚད་ལྡན་གྱི་བེད་སྤྱོད་གཏང་དགོས་དེ་གལ་ཆེན་པོ་རེད་མ་གཏོགས་རྗེས་ཀྱི། གཞན་ཡང་རྡ་ས་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ཀྱིས་ཕུན་ཚོགས་ཁང་གསར་གྱི་རྒྱུ་འབྱོར་བ་དང་དེ་བཞིན་ཕུན་ཚོགས་ཁང་གསར་གྱི་གྲུབ་ཆའི་སྐོར་ལ་གསུང་གནང་དོན། སྤྱིར་བཏང་འདི་རེད་ད་ལྟ་འདིའི་ཚོགས་ཁང་དེ་ཁང་པ་ཆ་ཚང་ཞིག་རྒྱག་ཡ་ལ། ན་ནིང་ད་ལྟ་སྐུ་ངོ་ཟུར་པ་སྐུ་ངོ་སྐུ་ངོ་ལགས་ཀྱི་སྐབས་སུ་གྲུབ་ཐུབ་པ་ཞིག་བྱུང་རེད། ད་སོ་སོ་འདྲ་བོ་ཡིན་པ་ན་སྤྱི་ཟླ་དྲུག་པའི་གི་ཚེས་བཅུ་དྲུག་ནས་ལས་ཀ་དངོས་སུ་འགན་འཁྱེར་བའི་གི་སྐབས་སུ་ད་ལྟ་ཆུ་དང་གློག་དེ་མ་གཞི་གཞན་དག་ཁང་པ་ཧོར་ར་ཆ་ཚང་ཞིག་སྔོན་མ་སྐུ་ངོ་ཟུར་པའི་སྐབས་སུ་གྲུབ་ཐུབ་པ་བྱུང་ཡོད་རེད་ལ་ད་འདི་ནང་ལོག་གི་འགྲོ་སོང་གི་ཆ་ནས་བརྒྱ་ཆ་བརྒྱད་ཅུ་གྱ་ལྔ་དེ་དབུས་བོད་མིའི་སྒྲིག་འཛུགས་དཔལ་ལྡན་ནང་སྲིད་ལས་ཁུངས་ཀྱིས་ད་བཀའ་ཤག་གོང་མའི་གི་གསོལ་རས་གནང་ཡོད་རེད། འདིའི་གི་ཕྱེད་ཀ་གི་བརྒྱ་ཆ་བཅོ་ལྔ་དེ་ད་ལྟ་དེ་ད་ས་གནས་རང་ནས་ཐབས་འཚོལ་བྱས་བྱས་ད་ལྟ་དངུལ་གི་ཆ་ནས་དབུས་བོད་མི་སྒྲིག་འཛུགས་ནས་གནང་རྒྱུ་དེ་ཨ་ནི་ཀ་རོ་གཉིས་དང་འབུམ་བཞི་བཅུ་ཞེ་གཉིས་དང་སྟོང་ཕྲག་དྲུག་ཅུ་རེ་བཞི་དང་དགུ་བརྒྱ་བཞི་ཨ་ནི་ས་གནས་ནས་ཐབས་འཚོལ་བྱེད་རྒྱུ་དེ་འབུམ་ལྔ་བཅུ་ང་གསུམ་དང་ཨ་ནི་སུམ་སྟོང་བཞི་བརྒྱ་སུམ་ཅུ་སོ་བཞི་དེ་འདྲའི་ཞིག་རེད་བཞག་ལན་ཞུས་ཡིན། སྤྱིར་བཏང་ད་ལྟ་འདི་རེད་ང་ཚོའི་གི་ད་ལྟ་སྒང་འདི་ལ་ཡར་ཟ་ཁང་ཡོད་འོན་ཏེ་ཟ་ཁང་འདི་ང་ཚོ་ཡང་བོད་མི་སྒྲིག་འཛུགས་ཀྱི་འགྲོ་སྟངས་གཞིར་བཟུང་བྱས་བྱས་རྡ་རམ་ས་ལ་རང་གི་ང་རང་ཚོ་དེའི་མི་མང་ལ་ཡ་ཨ་ནི་མ་ད་གོང་མ་གཏོང་ཡ་དེ་ཆགས་བསྡད་ཡོད་ཏང་དང་གཞན་གྱི་དེའི་ད་ལྟ་དེའི་ཚོགས་ཁང་དེ་མི་མང་ལ་ཡ་བེད་སྤྱོད་གཏོང་ཡ་རང་གི་ཆེད་དུ་བྱས་ཨ་འདིའི་འགྲམ་ལ་ཡ་ཚོང་ཁང་བཞི་ཡོད་ཚོང་ཁང་བཞི་དེ་ང་ཚོ་མི་མང་ལ་ཡ་མ་གོང་མ་གཏོང་ཡ་ཡིན་ཨ་འདི་གི་བར་ལ་ཡ་ཨ་ང་ཚོའི་གི་ད་ལྟ་རྡ་རམ་ས་ལ་ལས་ཁུངས་ཀྱི་ད་ལས་ཁུངས་ཨ་མ་དེ་ས་གནས་ལས་ཁུངས་ཨ་མ་དེ་ཆགས་བསྡད་ཡོད་ཨ་འདི་གི་བར་དེ་ལ་ང་ཚོས་ད་ལྟ་གཤོག་གསོ་དང་ཨ་ནེ་དང་ད་ལྟ་འཇིམ་འདྲ་བོ་ཞིག་ང་ཚོས་འཆར་གཞི་གནང་རོགས་དེ་འདྲའི་རེ་བ་ཞུས་ཡོད་ད་ལྟ་ཡིན་པ་ནས་འདིའི་ད་ལྟ་ང་ཚོ་དངོས་སུ་སྒོ་ཕྱེ་ཕྱེ་མེད་ཁ་ཆེམས་ཁོ་ཡང་འགྲོ་སྟངས་ཀྱི་ཆ་ནས་ཕལ་ཆེར་ཟླ་བ་གཅིག་འདྲ་བོ་ཞིག་འགོར་གི་རེད་བསམ་གི་འདུག་ཨ་འདིའི་རྗེས་ལ་ང་ཚོ་མི་མང་ལ་སྒོ་ཕྱེ་ཡག་གི་འཆར་གཞི་ཞུ་ཡོད་ལབ་ཞུ་ཡིན། གཞི་རྩའི་རྡ་རམ་ས་ལའི་ས་གནས་འགོ་འཛིན་ལས་ཁུངས་འདི་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལོར་དབུ་འཛུགས་གནང་སྟེ་ད་བར་ས་གནས་འགོ་འཛིན་སྐབས་ཉི་ཤུ་རྩ་གཉིས་བྱུང་ཡོད་པ་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ནས་ས་གནས་འགོ་འཛིན་མི་མང་གིས་འོས་འདེམས་བྱེད་འགོ་བཙུགས་ཡོད། ད་རེས་ཀྱི་ཕུན་ཚོགས་ཁང་གསར་འདི་བཞིན་ས་གནས་འགོ་འཛིན་ཟླ་བ་རིན་ཆེན་སྐབས་ནས་བོད་མིའི་སྒྲིག་འཛུགས་ལ་ཞུ་སྐུལ་རིམ་ཞུས་ཀྱིས་སྐབས་གོང་མའི་ས་གནས་འགོ་འཛིན་ཀུན་དགའ་ཚེ་རིང་ལགས་སྐབས་ཕྱིའི་འཛུགས་སྐྲུན་གྱི་ལས་གཞི་ལེགས་པར་གྲུབ་པ་དང་ད་ལྟའི་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ཀྱི་སྐབས་སུ་ཕྱི་ནང་སྣོད་བཅུད་ལེགས་གྲུབ་ཀྱིས་དབུ་འབྱེད་མཛད་སྒོ་གནང་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ཡིན།